གསན་མཁན་རྣམ་པ་ཚོ་བཀྲ་ཤིས་བདེ་ལེགས་ང་པད་མ་བདེ་ཆེན་ཡིན་རྣམ་པ་ཚོས་དེ་ག་ཨ་རི་རླུང་འཕྲིན་ཁང VOA ཡི་བོད་སྐད་སྡེ་ཚན་གྱི་གཟའ་འཁོར་འདི་གཞོན་སྐྱེས་དང་ཤེས་ཡོན་བྱས་ནས་གཞོན་སྐྱེས་རང་ལ་དམིགས་ནས་རྒྱང་སྲིང་ཞུ་བའི་ལེ་ཚན་འདི་གསན་རྒྱུར་སྒུག་བཞུགས་པ་དེར་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་གི་ཡོད། ཨན་དེ་རིང་གི་ལས་རིམ་འདིའི་ནང་བགྲོ་གླེང་ཞུ་བའི་བརྗོད་གཞི་དེ་ད་ཉེ་ཆར་སྤྱི་ཟླ་ལྔ་པའི་ཚེས་དྲུག་གི་ཉིན་དེ་ག་ཨ་རིའི་རྒྱལ་ས Washington ནང་ལ་ཡ་ད་སྙན་གྲགས་ཆེ་བའི Smithsonian ལྟེ་གནས་ཁང་གིས་ཨན་འཛམ་གླིང་གི་གློག་བརྙན་གསར་པ་ཁག་ཅིག་འབུར་ཐོན་གྱིས་འགྲེམས་སྤེལ་ཞུ་བའི་ནང་ལ་བཏོན་པའི་ཨིན་སྲས་མཁར་གློག་བརྙན་ཁང་གིས་བཟོ་སྐྲུན་བྱས་པའི་བོད་པའི་གློག་བརྙན། My Son Tenzin། བྱས་ནས་ཨིན་ངའི་བུ་བསྟན་འཛིན་ཞེས་པ་དེ་བསྟན་གནང་བ་རེད་བྱས་ཙང་དེ་རིང་དེའི་ཐོག་གླེང་མོལ་ཞུ་ཡ་ཡིན་ཨིན་དེ་རིང་བརྗོད་གཞི་དེའི་ཐོག་གླེང་མོལ་གནང་བར་ད་ང་ཚོའི་རླུང་འཕྲིན་ཁང་ནང་ལ་ཡང་སེ་ཡང་སེ་འདི་འདྲ་ཡོང་གི་ཡོད་མ་རེད་ད་དེ་རིང་ཨིན་གློག་བརྙན་འཁྲབ་སྟོན་པ་གཙོ་བོ་འབའ་པ་ཚེ་རིང་རྡོ་རྗེ་ལགས་དང་འཁྲབ་སྟོན་པ་ཨིན་ཕྱག་རོགས་གནང་མཁན་བཀྲ་ཤིས་དབང་ལྡན་ལགས་དང་ད་ག་ནང་བཞིན་ཨིན་གློག་བརྙན་དེའི་བཟོ་སྐྲུན། བཀོད་སྒྲིག་པ་བཀྲ་ཤིས་དབང་ཕྱུག་ལགས། བྱས་བྱས་ད་ཁོང་རྣམས་གསུམ་དེ་ཡོད་ཚུལ་ཁྲིམས་རྡོ་རྗེ་ལགས་མ་གཏོགས་གཞན་ཚང་མ་ད་གློག་བརྙན་དེ་དང་འབྲེལ་བ་ཡོད་པའི་མི་གཙོ་དེ་གའི་ཆ་ཚང་ང་ཚོའི་རླུང་འཕྲིན་གྱི་ནང་ལ་དེ་རིང་ཕེབས་ཡོད་བྱས་ཙང་ཚང་མ་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། བཀྲ་ཤིས་བདེ་ལེགས་ལན་གྱིས་ཚིག་མགོ། དུ་བྱས་ན་ནི་དེ་རིང་སྒྲ་འཇུག་ཞུས་པ་དེ་ཉི་མ་ཡིན་ནི་རེད་གཟའ་འཁོར་གཅིག་ཙམ་ཞིག་རྗེས་ལ་རྒྱང་སྲིང་ཞུ་ཡག་རེད་དེ་ད་དེ་རིང་གཟའ་ཉི་མ་སྤྱི་ཟླ་ལྔ་པའི་ཚེས་དྲུག་བྱས་ནས་ད་དེ་རིང་ཨེ་ནི Smithsonian

ཁེངས་པོ་རུ་བྱུང་སོང། ད་ཅི་ད། དེ་ཅི་ད་ང་ཚོའི་གློག་བརྙན་འདི་ད་ལྟ་བར་དུ་ད་མང་པོ་ཅིག་ཅིག་དེ་བོད་རིགས་གཙང་གཙང་ཅིག་རྡོ་སོལ་བེད་སྙེད་དུ་ཤོར་ཏེ་ད་ད་རེས་འདི། ད་ག་རེ་ཟེར་ད། རྡ་རམ་ས་ལ་གཟིགས་འབུལ་ཅིག་ཞུས་པ་རེད་དེ་དུས་ཀྱི་ཅི་ད་དེ་བོད་རིགས་མ་ཡིན་པ་དེ་འདྲ་མང་པོ་ཕེབས་ཤག་ད་དེ་མ་ཡིན་པའི་ད་ལྟའི་དེ་དེ་རིང་གི་དེ་དེ་གཟིགས་མོ་དེ་ལ་བོད་རིགས་མིན་པ་མང་པོ་ཞིག་ཕེབས་ཤག། ཨ་ནི་གློག་བརྙན་འགོ་བཙུགས་ནས་ཅིང་ད་དཔེ་ཚར་ཚར་བར་དུ་དཔེ་ཧ་ལམ་ད། དེ་ཡར་ལངས་ནས་ཡར་འགྲོ་མཁན་ཕལ་ཆེར་ངས་ད། ཅིག་དེ་འདྲ་མཐོང་མ་སོང་ད་འདི་ལ་འདུག་ས་ནས་ད་ཕལ་ཆེར་ཐུགས་ངེས་དེ་མཉེས་པོ་བྱུང་ཡོད་ས་རེད་བསམ་ཐར་བྱུང་སོང་ལགས།
འོ་ལགས་བཀྲ་ཤིས་དབང་ཕྱུག་ལགས་ཀྱིས་མུ་མཐུད་ནས་བྱས་པ་ཡིན་ན་ད་ཁྱེད་རང་གློག་བརྙན་དེ་དང་པོ་འགོ་ཐོག་བཟོ་དུས་ཀྱི་ཅིག་དམིགས་ཡུལ་བྱུང་གི་རེད་ད་ད་ཆ་བཟོས་ནས་བྱས་བྱས་ནས་སྟོན་ཡག་འགོ་བཙུགས་པས་མ་ཟད Smithsonian གྱི་ཨེན་ལྟེ་གནས་ཁང་གིས་སྟོན་དུས་སྐབས་ལ་ཡ་ཅིག་འཛམ་གླིང་སྡིངས་ཆ་ག་ལ་གང་འཚམ་ཅིག་གི་ནང་ལ་ཡ་སྟོན་ཐུབ་ཡ་བྱུང་གི་རེད་བྱས་ཙང་དེ་འདྲའི་ཆ་ནས་ཁྱེད་རང་ཐོག་མར་བཟོས་བའི་སྐབས་ཀྱི་དམིགས་ཡུལ་དང་ད་ད་ལྟའི་སྐབས་ལ་ཡ་ཕྱི་ལྟས་ལོག་ནས་དགོངས་པ་བཞེས་པ་ཡིན་ན།

སྟོན་ཡག་གི་གོ་སྐབས་བྱུང་པ་དེ་དངོས་གནས་དེ་བསོད་བདེ་ཅན་ཞིག་ཡིན་བསམ་ཚར་རེད་འདུག་ལའང་ཡག་དེ་ཡག་པོ་བྱུང་བསམ་ཚར་རེད་འདུག།
འདི་ག་ལ་དཔེར་ན་ཞུས་པ་ཡིན་ན་ཟླ་ཉིན་ལོ་དེ་ཆ་ཚང་ལ་ད་བཀྲ་ཤིས་ལགས་ཀྱིས་གཙོ་བོ་ཆ་བཞག་པ་ཡིན་ན་ཅིག་ང་ཚོས་འཛམ་གླིང་ཡོངས་ལ་གློག་བརྙན་དུས་སྟོན་ཚང་མའི་ནང་བཏང་བར་ལོ་གཅིག་ཆ་ཚང་ཞིག་ང་ཚོས་དེ་དུས་ཚོད་ཟིན་པ་རེད་དེ་ནས་ད་དུས་སྟོན་ཁ་ཤས་ཤིག་ནང་ལ་ང་ཚོ་ཚོའི་བྱ་དགའ་དེ་འདྲ་ཐོབ་པ་བྱུང་ཡོད་རེད་ད་ད་རེས་དེ་ང་ཚོ་དུས་སྟོན་གྱི་ཁ་ཅིག་ད་ལོའི་ལོ་ག་ཞིག་དང་པོ་དེ་ཆགས་བསྡད་ཀྱི་ཡོད། འོ་ལགས་སོ་ཡིན་དུས་ད་ལྟ་གློག་བརྙན་དེ་གི་ད་གྲུབ་མ་གྲུབ་ཅིག་ཞུས་པ་ཡིན་ན་ཨ་ནི།

ངོ་སྤྲོད་བྱུང་རྗེས་ནི་ཁོ་བོད་པ་ཡིན་པ་གཅིག་པ་ཆགས་གོ། ཨ་ནི་མི་དྭངས་ཤོག་ཐོས་ཏེ་བོད་པ་བྱས། དེ་ན་ནི་བུ་དེ་མོ་ཊ་གཏོང་མཁན་དེ་གཞོན་གཞོན་ཁོ་རང་མིང་ལ་བསྟན་འཛིན་བྱས་བུ་དེའི་ལོ་ཚད་དེ་ཡང་ཁོ་རའི་བུ་དང་ལོ་མཉམ་འདྲ་ཞིག་བྱས་དེ་ནས་ཅིག་ཉི་མ་དང་པོ་དེ་ཐུག་དེ་ནས་ཀྱང་ད་བུ་ཡུག་གི་སྙིང་རྗེ་བོད་པ་ཡིན་པ་ཆགས་ནས་ཁོས་ཀྱང་ཕྲུ་གུ་དེ་འཚོལ་ཡག་རོགས་པ་དེ་འདྲ་བྱས་བསྡད་ཀྱི་རེད་ལའང་གློག་བརྙན་ཆ་ཚང་ནང་ལ་ཡང་མཐའ་མ་དེ་ལ་ཡང་བུ་དེ་སོ་སོའི་བུ་དེ་མ་རྙེད་པའི་གི་ད་དཀའ་ངལ

བུ་གཅིག་ཁོ་རང་གི་མི་ཚེ་ནང་ལོགས་གཅིག་དཀའ་ངལ་མང་པོ་བཟོ་ར་རེད་ཁོ་རང་མི་ཚེ་ཏག་ཏག་མ་བསྡད་བྱས་ཡིན་ན་ཡང་གཅིག་བོད་པ་གཅིག་བ་འགྲོ་གཅིག་ཐུག་ཙང་ཕ་ཕྱོགས་དེ་ལས་དཀའ་ངལ་མཐོང་དེ་འདྲའི་གི་ད་ཁོ་རང་གཉིས་ཀྱི་ཡིན་ན་ད་འཆམ་པོ་ཆགས་སྟངས་དེ་གཅིག་མང་པོ་གཅིག་འགྲོ་དུས་ཨེ་ནི་ཁོ་ལྟད་མོ་ལྟད་མོ་ཨེ་འདྲ་འགྲོ་ཆ་མེད་ར་ཧོན།

བོད་མི་ཚོས་གཟིགས་པ་ག་ས་འདི་བོད་སྐད་ནང་ལ་འདུག་གམ། ཨིན་ཇིའི་ནང་ལ་ཡང་ད་འདི་ལོ་རྒྱུས་འདི་གས་འདི་ཨོ་དེ་བྲིས་ཤག་པ་འདི་ཀློག་ན་ཡོག་རེད་གཟིགས་ཡག་ཡོག་རེད་མ་གཏོགས་པའི་གཞི་མེད་བོད་སྐད་ནང་ཡོད་པ་དང་བོད་སྐད་འདི་ཨེ་ད་མང་པོ་ཅིག་བྱས་ན་འདི་ནང་ལ་ཡང་བོད་སྐད་རྣམ་པ་ཚོས་བོད་སྐད་ཡག་པོ་སྐྱོན་ཡག་དང་ད་ཁ་བཀའ་མོལ་ནང་དོན་ཚོ་ཡག་པོ་ཞུ་བཞིན་འདུག་གཟིགས་པ་རེད་འཁྲབ་སྟངས་ནི་ཞེ་པོ་ཡག་པོ་འདུག་ད་ཚང་མས་བསྟོད་ར་བཏང་གནང་གི་འདུག་བྱས་ཙང་འདི་འདྲའི་ཆ་ནས་ད། བོད་པའི་གཞོན་སྐྱེས་ང་དེ་རིང་ང་ཚོའི་ལས་རིམ་འདི་གཞོན་སྐྱེས་ཀྱི་ལས་རིམ་ཡིན་པའི་ཆ་ནས་བོད་པའི་གཞོན་སྐྱེས་ཚོས་ཀྱིས་ཨ་ནི་ངའི་བུ་བསྟན་འཛིན་ཟེར་གྱི་གློག་བརྙན་འདི། གཟིགས་དགོས་ཡ་ལ་ཡ་གནད་འགག་ག་རེ་གཟིགས་ཀྱི་འདུག་ག་རེ་བྱས་ནས་གཟིགས་དགོས་ཀྱི་རེད་དགོངས་ཀྱི་འདུག་གས། ལགས་འོ་འདི་སྤྱིར་བཏང་ད་ངའི་བུ་བསྟན་འཛིན་ཟེར་གྱི་འདི་ད་དེ་སྤྱིར་བཏང་དམིགས་བསལ་གྱི་གཞོན་སྐྱེས་ཡིན་པའི་ཆ་ནས་ཅིག་གཟིགས་དགོས་ཡ་རྒྱུ་མཚན་འདྲ་པོ་ཅིག་ངས་ཅིག་ཁ་ཤས་མར་ཞུས་པ་ཡིན་ན། ད་སྤྱིར་བཏང་ང་རང་ཅིག་གློག་བརྙན་བཟོ་མཁན་ཡིན་དུས་ཙམ་པ་ཡ་འདི

བློ་ལ་གཟིགས་གཙོ་གཅིག་ལ་བྱས་པས་ན་ད་གློག་བརྙན་དེ་བོད་པའི་གཞོན་སྐྱེས་ཚོས་ལྷག་པར་དུ་ཅིག་གཟིགས་དགོས་ཡག་འདུག་སྒོམ་ཡག་རེད་རྒྱུ་མཚན་ག་རེ་རེད་ཅེས་གསུངས་པས། འདི་ནང་ལ་གཞོན་སྐྱེས་ཚོ་གཟིགས་ཐུབ་པས་ན་ག་རེ་ཡག་གོ་དང་པོ་དེ་བོད་པའི་གི་རྒྱབ་ལྗོངས་ཀྱི་ལོ་རྒྱུས་དེ་འདྲས་ཡང་ཁོ་རང་ཅིག་ཚོར་ཐུབ་ཡག་དེ་འདྲས་པ་ལགས་དེ་བོད་ནས་ཡོང་བཞག་པའི་གི་རྒྱབ་ལྗོངས་ཁོ་རང་དེ་ན་མཐོང་ཐུབ་ཀྱི་རེད་ག་འདྲས་སྲིད་མེད་དེ་བཤད་མི་དགོས་དོགས་ནས། གཉིས་པ་དེ་འདི་ནང་ལ་ཡང་འཁྲབ་མཁན་དེ་གཞོན་པ་ཀྱང་ཀྱང་མ་ང་ཡོད་རེད་ལ། ལོ་རྒན་ཤོས་དེ་ང་རང་ཙེར་བ་ཕྱིར་ང་རང་རེ་ལོ་ལྔ་བཅུ་འདྲ་པོ་ཅིག་རེད་དེ་ལབ་དུས་ངའི་ལོ་ཚད་དེ་ཡང་སྐྱིད་འདྲ་པོ་ཅིག་འདུག།

འཚོ་བ་འདི་ད་ག་རེ་ལབ་དགོས་རེད། བོད་པའི་སྤྱི་ཚོགས་འདི་ཧང་སངས་ཆེན་པོ་མིན་དུས་སོ་སོ་སྔོན་མ་ད་དགུ་བཅུ་གི་རྗེས་ལ་ཨ་རིར་སླེབས་ནས་མང་པོ་འགྲོ་ཚར་བ་དེ་དུས་སོ་སོ་གི

གློག་བརྙན་འཁྲབ་ཡག་ས་ཅིག་ཡོག་རེད་པ་དང་གློག་བརྙན་བཟོ་ཡག་རེད་ད་ག་ནང་བཞིན་འཁྲབ་ཡག་རེད་ཨེ་ཚེ་རིང་རྡོ་རྗེ་ལགས་འདྲ་པོ་ཡིན་ན་བོད་གཞུང་ཟློས་གར་ནང་ལ་བཞུགས་བྱས་ནས་ད་ཆ་ཚང་མཁྱེན་གི་ཡོག་རེད་ཨེ་ད་ག་ནང་བཞིན་ཅིག་འཁྲབ་ཁྲིད་དང་འཁྲབ་ཁྲིད་སློབ་སྟོན་དེ་འདྲ་ཞིག་མང་པོ་ཞིག་གནང་གྲུབ་རེད་བྱས་ཙང་འདི་འདྲའི་ཆ་ནས། གློག་བརྙན་བཟོ་ཡག་གི་ད་བརྒྱུད་རིམ་ད་ག། འདིའི་གི་ཨེ་ནི་ཅིག་གནད་འགག་དང་འདིའི་ནང་ལ་ཡ། འདི་བརྒྱུད་བྱས་ནས་ཨེ་ནི་བོད་ཀྱི་གནས་ཚུལ་ཡིན་ནའི་རེད་མི་སྒེར་གྱི་སོ་སོའི་གི་ཅིག་འཚོ་བ་ཡིན་ནའི་རེད་དེ་ཚོའི་ཐོག་ལ་ག་འདྲས་བྱས་ནས་ཤུགས་རྐྱེན་བཏོན་ཐུབ་ཀྱི་ཡོད་པ་ལ་གཟིགས་ཀྱི་ཡོད། ལགས་འོང། ད་དེ་ལགས་འོང་སྤྱིར་བཏང་གློག་བརྙན་ཀྱི་བརྒྱུད་རིམ་ཁོ་རང་ཞེ་དྲག་གི་ད་གལ་ཆེན་པོ་རེད་བསམ་གྱི་འདུག་ཅིག་སོ་སོའི་གི་ད་སྤྱིར་བཏང་ག་རེ་ཡིན་ནའི་ཅིག་སོ་སོའི་གི་ད་བོད་དཔེར་ན་བོད་བོད་པའི་རྩ་དོན་ཡིན་ནའི་རེད་ད་ག་རེ་ཡིན་ནའི་སོ་སོས་ཅིག་བཤད་དགོས་བསམ་བསམ་དེ་གློག་བརྙན་བརྒྱུད་ནས་བཤད་དེ་ད་ཧ་ལམ་ལ་ལ་རྒྱ་དང་མ་སོ་དེ་ཆེ་ཤོས་རེད་བསམ་གྱི་འདུག་དཔེར་ན་དེ་རིང་འདུག་ཆ་བཞག་པར་བྱས་ནས

ཨ་ད་གློག་བརྙན་གྱི་བརྒྱུད་ནས་ག་རེ་སྒྲོག་བཞིན་ཕན་ཐོགས་ཡོད་རེད་བསལ་བྱས་བྱོས་རོགས། དཔེར་ན་དེ་རིང་གི་དཔེ་མཚོན་ཙམ་ཞུས་པ་ཡིན་ན་ཡིས་གློག་བརྙན་གྱི་སྒྱུ་རྩལ་འདིའི་ལམ་ནས་སྟོན་པ་ཡིན་ན་མི་དེ་ཚོ་ལ་ཡང་ང་ཚོས་ཡིན་གཅིག་མིན་གཅིག་ཡོང་རོགས་བྱས་ལབ་མ་དགོས་པ་དོན་ཁོ་རང་ཚོ་གི་རང་དབང་ཐོག་ནས་ལྟད་མོ་ལྟ་ག་ཡོང་བྱས་རོགས་དེ་རིང་དེ་ལ་མི་བརྒྱ་དང་ལྔ་བཅུ་སླེབས་རོགས། དེ་མིན་པ་ཅིག་ང་ཚོ་བོད་དོན་ཐོག་ལ་ཡིན་དེ་རིང་ང་ཚོ་བཀའ་སློབ་ཅིག་ཡོད་དག་བྱེད་ཤོག་ལབ་ན་ཕལ་ཆེར་མི་བཅོ་བཅོ་ལྔ་སུམ་ཅུ་སོ་གྲངས་མ་ཞིག་སླེབས་མ་ཐུབ་དཀའ་ངལ་འདྲ་ཞིག་འདུག་བ་ལ་དེ་ལ་བསྡུས་ང་ཚོས་གློག་བརྙན་གྱི་སྒྱུ་རྩལ་དེ་གི་ནུས་པ་དེ་དེ་འདྲ་ཞིག་འདུག་རང་བཞིན་གྱི་མི་འཁོར་ཡ་བྱེད་དང་པོ་དེ་འཁོར་བཟོས་ན་དེ་གི་བརྒྱུད་ནས་ང་ཚོ་གི་ཆོས་དང་རིག་གཞུང་སྒྱུ་རྩལ་ག་རེ་ཐོག་ནས་རེད་བ་ལོ་རྒྱུས་ག་རེ་བཤད་དགོས་འདོད་ན་ཚང་མ་བཤད་ཐུབ་ཡ་གི་ལ་དཔེ་ནུས་པ་ཆེན་པོ་ཞིག་འདུག་ད་འདིའི་ཐོག་ལ་ཡ་མང་པོ་ཅིག་ང་ཚོ་དགོངས་པ་བཞེས་དགོས་ཡ་དེ་འདྲ་འདུག་ད་ལྟ་ང་ཚོ་ཡོད་དེ་བས་ལ་ལྷག་ལོང། ཨ་ད་ལྟ་ད་མང་ཚོགས་ཀྱི་ད་གཟིགས་མོ་བ་ཚོས་ཀྱི་ངོས་ནས་ད་གཟིགས་མོ་གཟིགས་ཚར་དུས་ཨ་ནི་ཁོ་རང་ཚོས་ཀྱི་ཚོར་བ་ཐོག་ནས་ང་ཚོ་ལ་ཡ་ཞུ་མཁན་དང་ཨ་ནི་དྲི་བ་དེ་འདྲ་ད་སོ་སོ་དོགས་དྲི་དེ་འདྲ་ཡིན་ནའི་རེད་དེ་འདྲ་ཕེབས་ཡོང་གི་འདུག་ད་ནི་དཔེར་ན་ཅིག་བོད་པའི་ཀྱི་ཆབ་སྲིད་ཀྱི་ཐོག་ལ་རེད་དེ་འདྲ་ཐོག་ནས་ཁོ་ཚོ་དོགས་དྲི་དེ་འདྲ་ཕེབས་ཀྱི་འདུག་ལ་ཨ་ནི་ནམ་རྒྱུན

དམིགས་བསལ་མི་འདུག་ཡིན་ནའི་མང་ཆེ་དགའ་པོ་རང་ཞིག་འདུག་ང་རང་རང་གཅིག་ཁ་ལོ་རེ་ལྟད་མོ་ཉམས་མྱོང་ཧང་སངས་མང་པོ་མེད་ཙང་ཡིན་ནའི་མི་ཁ་ཤས་ཀྱི་ཡག་པོ་འཁྲབ་བཞག་ལབ་དུས་དགའ་པོ་ཞིག་འདུག་ལ། ལགས་ལགས་སོ་རྣམ་པ་ཚོས་ད་ང་ཚོ་ད་ག་བཞག་ཡག་ཡིན་ཏེ་ཡིན་ནའི་ད་ད་ལྟ་རྣམ་པ་ཚོ་ཡང་སེ་ཡང་སེ་ཨེ་ནས་ཅིག་གི། ང་ཚོའི་སྒྲ་འཇུག་ཁང་གཅིག་ནང་ལ་ཡང་ལྷན་རྒྱས་ཕེབས་ཡག་ཟེར་དེ་ཞེ་པོ་ཅིག་དཀོན་པོ་རེད་ལྷག་པར་དུ། བཀྲ་ཤིས་དབང་ཕྱུག་ལགས་དང་ཚེ་རིང་རྡོ་རྗེ་ལགས་རྣམ་པ་གཉིས་ཕ་ནེ་པ་ཨནི་ནུབ་མཚོ་ཁའི་ཕྱོགས་ལ་བཞུགས་ཡོད་རེད་ཨནི་བྱས་ཙང་དེ་ནེ་པ་ང་ཚོ་ཤར་མཚོ་ཁའི་ཕྱོགས་ལ་ཕེབས་ཡ་ཟེར་དེ་ཞེ་དྲག་དཀོན་པོ་རེད་བྱས་ཙང་དེ་འདྲའི་ཆ་ནས་ད་དེ་རིང་ཨནི་འདིར་ཕེབས་པ་དང་སྟབས་བསྟུན་བྱས་ཨནི་ང་ཚོའི་གཞོན་སྐྱེས་ཚོ་ལ་ཡང་རྣམ་པ་ཚོས་ག་རེ་གསུང་གི་ཡིན་ན་བིས་བིས་རེ་གསུང་རོགས་གནང་ཞུ་གི་ཡིན་ཨནི་འབའ་བ་ཚེ་རིང་རྡོ་རྗེ་ལགས་འགོ་ཅིག་བཙུགས་རོགས་གནང།

ང་ཚོ་མར་ཕྱིན་ནས་འཁྲབ་ན་ཡག་པོ་འདུག་གསུང་གི་འདུག་ང་ཚོ་འདི་སྤྱི་ཚོགས་ནང་དེ་ག་མང་པོ་མི་འདུག་རེད་བ་དོ་སྣང་ཡོད་ངེས་ཤུགས་ཆེན་པོ་ཡོད་ཟེར་ཡིན་ནའི་ད་ངོ་ཚ་ཡིན་ནའི་ག་འདྲས་ནས་ད་ང་རང་ཡག་པོ་ཡོད་ལེགས་མེད་དེ་ནས་ད་ཅིག་དགའ་པོ་ཡོད་ཙང་ཅིག་འཁྲབ་ཡས་དེ་གལ་ཆེན་པོ་མཐོང་འདུག་ལགས། ཡིན་ད་ཡིན་ལགས་སོ་ལགས། ལགས་སོ་བཀྲ་ཤིས་དབང་ཕྱུག་ལགས། ལགས། ད་ངས་བལྟས་ན་ལགས་ད་དེང་སང་དུས་ཚོད་ཁོ་རང་ཅིག་ཞེ་པོ་ཅིག་འགྱུར་བ་ཕྱིན་བསྡད་ཡོད་རེད་ད་ལྟའི་དུས་ཚོད་ལ་ད་གཞོན་སྐྱེས་ཚོའི་ནང་ལོག་ཅིག་གི་གློག་བརྙན་བཟོ་ཡས་འདོད་པ་ཡོད་པ་ཡིན་ནའི་རེད་ད་ནང་བཞིན་པ་ཅིག་འཁྲབ་པའི་འདོད་པ་རང་ཞིག་ཡོད་པ་ཡིན་ན་ད་དེང་སང

དེ་ཕྱེད་ཀ་དེ་གསུམ་རེ་བཟོས་པ་རེད། དེའི་སྒང་ལ་ད་དངོས་བྱུང་ད་ལྟ documentary གསུམ་བཟོས་པ་རེད། ཨ་དེ་མ་ཡིན་པའི་ད་དེ་གློག་བརྙན་ཐུང་ཐུང་དེ་རེ་ཁ་དེ་མང་པོ་བཟོས་ཡོད་རེད། དེ་ཚང་མ་བཟོ་སྐབས་ཚང་མ་གཅིག་ང་རང་དང་ད་ལྟ་ང་རང་གི་ཕྱག་རོགས་ད་ལྟ་ཀལ་ཕོ་ནི་ཡར་བཞུགས་མཁན་ཚུལ་ཁྲིམས་རྡོ་རྗེ། ང་རང་གཉིས་གཉིས་ཀ་ལྟ་བ་མཐུན་པོ་ཡོད་པའི་ཆ་ནས་ཨ་ང་ཚོས་མཉམ་དུ་བྱས་ནས་ང་ཚོ་བཟོས་བཞག་པ་ཤ་སྟག་ཞིག་རེད།

བཅས་ཡིན་པས་དེ་དོན་དགོངས་འཇགས་གནང་རོགས་གནང། ལེ་ཚན་འདི་གཙོ་སྐྱོང་དང་གོ་སྒྲིག་ཞུ་མཁན་པད་མ་བདེ་ཆེན་ཡིན། རྣམ་པ་ཚོས་ང་ཚོའི་ལེ་ཚན་འདི་གསན་པ་ཐུགས་རྗེ་གནང།